གཙོ་བོ་རྒྱ་གར་སྤྱི་དམངས་ཁྲོད་བོད་དོན་གོ་རྟོགས་དང་ཞུ་གཏུག་ལས་འགུལ་སྤེལ་རྒྱུར་དམིགས་པ་ཞིག་ཡིན་པ། མཐའ་མཇུག་ཏུ་པེ་ཅིང་ནས་བོད་དོན་གླེང་བ་ཞེས་པའི་ཆེད་སྒྲིག་ལེ་ཚན་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་རིམ་པས་གསན་རོགས་ཞུ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁང་བརྒལ་ནང་དེ་རིང་གི་གསར་འགྱུར་ཁག་འགོ་འཛུགས་བྱ་རྒྱུ་ཡིན། གོང་ས་མཆོག་གིས་རྒྱ་གར་གྱི Microsoft ཡར་རྒྱས་ལྟེ་གནས་ཁང་གི་འཛིན་སྐྱོང་འགན་འཛིན་ལ་མཇལ་ཁ་བསྩལ་ཡོད་པ་རེད། དེ་ཡང་བཞུགས་སྒར་རྡ་རམ་ས་ལར་ཕྱི་རྒྱལ་ཡུལ་གྲུ་ཁག་དང་རྒྱ་གར་གྱི་མངའ་སྡེ་འདྲ་མིན་གྱི་དད་ལྡན་མང་ཚོགས་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསེར་ཞལ་མཇལ་རྒྱུའི་ཆེད་ཡོང་བཞིན་ཡོད་པ་ཡིན། ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་གོང་ས་མཆོག་ལ་རྒྱ་གར་གྱི Microsoft ཡར་རྒྱས་ལྟེ་གནས་ཁང་གི་འཛིན་སྐྱོང་འགན་འཛིན་སྐུ་ཞབས Rajeev Kumar དང་ཁོང་གི་ནང་མི་བཅས་ནས་སྒེར་གྱི་མཇལ་ཁ་ཞུས་ཡོད་པ་རེད། མཇལ་ཁ་གྲུབ་མཚམས་གསར་འགོད་པས་སྐུ་ཞབས Rajiv Kumar ལ་བཀའ་འདྲི་ཞུས་སྐབས་ཁོང་གིས་གསུངས་ན། ད་གིན་གོང་ས་ཏཱ་ལའི་བླ་མ་མཆོག་མཇལ་བའི་མྱོང་ཚོར་ནི་ཆེས་བརྗེད་དཀའ་བའི་ཚོར་བ་ཞིག་ལ་ངོས་འཛིན་བྱེད་བཞིན་ཡོད།
འདི་ནི་ངས་གོང་ས་མཆོག་ལ་མཇལ་ཁ་ཞུས་པ་ཐེངས་གཉིས་པ་ཡིན། གོང་ས་མཆོག་གི་སྐུའི་ཉེ་འགྲམ་ལ་ཡོད་དུས་རང་རྒྱུད་ལ་དཔག་ཏུ་མེད་པའི་ཚོར་བ་ཞིག་ཡོང་གི་འདུག་ཅེས་སོགས་གསུངས་འདུག།

བོད་མི་རྣམས་ཀྱིས་གནའ་སྔ་མོ་ནས་ཡུལ་འདིར་རྒྱ་གར་འཕགས་པའི་ཡུལ་ཞེས་མངོན་པར་བསྟོད་ཀྱི་ཡོད་པ་མ་ཟད་རྒྱུན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་ནི་ང་ཚོའི་དགེ་རྒན་དང་ང་ཚོ་ནི་རྒྱ་གར་གྱི་དགེ་ཕྲུག་ཡིན་པ་སོགས་བླ་སློབ་ཀྱི་འབྲེལ་བ་དམིགས་བསལ་ཅན་ཞིག་ཡོད་པ་བཀའ་སྩལ་གྱི་ཡོད། དེར་བརྟེན་ཉེ་ལམ་བོད་ཀྱི་འགྲེམས་སྟོན་ཁང་གི་གོ་སྒྲིག་འོག་པར་རིས་ཀྱི་ལམ་ནས་འཕགས་བོད་གཉིས་ཀྱི་གནའ་དེང་གི་འབྲེལ་ལམ་སྐོར་གྱི་འགྲེམས་སྟོན་འགོ་འཛུགས་གནང་ཡོད་པ་འདི་ནི་གཙོ་བོ་རྒྱ་གར་སྤྱི་དམངས་ཁྲོད་བོད་དོན་གོ་རྟོགས་དང་ཞུ་གཏུག་ལས་འགུལ་སྤེལ་རྒྱུར་དམིགས་པ་ཞིག་ཡིན་པ་འགྲེམས་སྟོན་ཁང་དེ་ཉིད་ཀྱི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ཆོས་ཕྱོགས་བྱས་རིག་གཞུང་བྱས་རེད་བ། ང་ཚོ་གི་གོམས་སྲོལ་ཧ་ལམ་ཚང་མ་ཚང་མ་གཅིག་ང་ཚོ་གཅིག་ག་ཞུ་དགོས་ད་སྤུན་ཀྱག་འདྲ་བོ་ཅིག་ཆགས་བསྡད་ཡོད་དོ་དེ་འདྲ་འདྲ་བོ་ཡིན་དུས་གོ་དུ་ཨ་ནི་ཅིག་གོང་ས་མཆོག་གི་ཡིན་པ་ནས་ཡང་ང་རྒྱ་གར་གྱི་མི་ཅིག་ག་ཞུ་དགོས་རེད་བུ་ཡིན་ཡིན་ལ་ནི་དེ་འདྲ་འདྲ་བོ་ཅིག་གསུངས་འདི་དུས་འདི་ཚོ་ཡིན་པ་ན་ང་ཚོ་ཅིག་གི་རྒྱ་གར་མི་མང་འདི་ཚོ་ལ་དམིགས་བསལ་རྒྱ་གར་གྱི་གཞོན་སྐྱེས་འདི་ཚོ་ལ་འདི་ཅིག་གི་གོ་རྟོགས་སྤེལ་ཐུབ་བ་ཡིན་ན་ངས་མ་འོངས་པ་ང་ཚོ་ལ་ཅིག་ག་ཞུ་དགོས་རེད་བོད་དོན་སྐོར་ལ་ཐུགས་ཕན་གསོལ་གྱི་རེད་བསམ་འདུག་གི་ལོ།
ད་རེས་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་འཕགས་བོད་གཉིས་ཀྱི་ཐུན་མོང་མ་ཡིན་པའི་གནའ་དེང་འབྲེལ་ལམ་གྱི་འགྲེམས་སྟོན་འདིའི་ནང། དུས་རབས་བརྒྱད་པའི་སྐབས་སུ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་མཁས་ཆེན་ཞི་བ་འཚོ་བོད་ལ་གདན་འདྲེན་ཞུས་པའི་ལོ་རྒྱུས་ནས་འགོ་འཛུགས་ཀྱིས་བོད་དུ་ནང་ཆོས་དར་ཚུལ་སྐོར་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་མེད་བཞི་ལོར་དབྱིན་ཇི Francis Young Husband གྱིས་སྣེ་ཁྲིད་པའི་དམག་མི་ལྔ་སྟོང་ལྷག་གིས་བོད་ལ་བཙན་འཛུལ་བྱས་ཚུལ་སྐོར། ཆིག་སྟོང་དགུ་བརྒྱ་བཅུ་མེད་དགུ་ལོར་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཐུབ་བསྟན་རྒྱ་མཚོ་མཆོག་རྒྱ་གར་ལ་བཙན་བྱོལ་དུ་ཕེབས་ཏེ་ཕྱིར་བོད་དུ་ཕེབས་ནས་ཆིག་སྟོང་དགུ་བརྒྱ་བཅུ་གཉིས་ལོར་ཆུ་གླང་རྩ་ཚིག་ཡོངས་ཁྱབ་གསལ་བསྒྲགས་གནང་བའི་སྐོར། ཡང་ཆིག་སྟོང་དགུ་བརྒྱ་བཅུ་བཞི་ལོ་ཡི་སིམ་ལ་ཆིངས་ཡིག་སྐོར། ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོར་རྒྱ་གར་རང་བཙན་ཐོབ་པའི་རྗེས་བོད་ནང་རྒྱ་གར་གྱི་གཞུང་ཚབ་དང་འབྲེལ་ལམ་སྐོར། དེ་བཞིན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་བཙན་བཟུང་བྱས་པའི་རྗེས་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་བསྟན་འཛིན་རྒྱ་མཚོ་མཆོག་རྒྱ་གར་ལ་བྲོས་བྱོལ་དུ་ཕེབས་ཏེ་སྐབས་དེའི་སྲིད་བློན་ནེ་རུ་མཆོག་གིས་གང་ཉིད་མཆོག་ལ་སྣེ་ལེན་ཞུས་ནས་རྒྱ་གར་ནང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་སྲུང་སྐྱོབ་སླད་རྒྱབ་སྐྱོར་གནང་བའི་ལོ་རྒྱུས་སོགས་འགྲེམས་སྟོན་གནང་འདུག། བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ཀྱིས་བོད་ནང་གི་དངོས་ཡོད་གནས་སྟངས་དང་ལྷག་དོན་དུ་འཕགས་བོད་གཉིས་ཀྱི་གནའ་བོའི་འབྲེལ་ལམ་གྱི་ལོ་རྒྱུས་དེ་དག་རྒྱ་གར་མི་དམངས་དང་མི་རབས་གསར་པ་ཚོར་ངོ་སྤྲོད་བྱེད་རྒྱུ་ནི་བོད་དོན་འཐབ་རྩོད་དང་ཞུ་གཏུག་ལས་འགུལ་ལ་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད་པ་གསུངས་ཀྱི་འདུག།
དམིགས་བསལ་ད་ལྟ་རྒྱ་གར་འདྲ་པོ་ཡིན་ན་དམངས་གཙོ་རྒྱལ་ཁབ་ཆེ་ཤོས་ཆགས་བསྡད་ཀྱི་ཡོད་རེད་བ། དམངས་གཙོ་རྒྱལ་ཁབ་ནང་ལོགས་ལ་མི་དམངས་འདི་གལ་ཆེ་ཤོས་ཆགས་བསྡད་ཀྱི་ཡོད་རེད་བ། ཨ་ནི་མི་དམངས་འདི་འདྲའི་མང་པོ་ཅིག་ད་དེ་ལ་གཅིག་གི་ཁོ་རང་ཚོ་ཕེབས་བསྡད་དུས་ཨ་ནི་ཁོ་རང་ཚོ་ཕེབས་མཁན་ཧ་ལམ་ཚང་མ་འདྲ་པོ་ཅིག་གིས་བོད་དོན་སྐོར་ཁྲ་ལ་ཕྲན་བུ་གཅིག་ངས་ཤེས་ཀྱི་ཡོད་རེད་བསམ་གྱི་འདུག། གང་ཡིན་ཟེར་ན་དེའི་ཡུལ་སྐོར་སྤྲོ་འཆམ་པ་མང་ཅིག་གིས། གཅིག་ད་ག་ཡུལ་སྐོར་ཁོ་རང་གི་ཅིག་གི་མཛེས་སྡུག་ཁོ་རང་གིས་ཕེབས་བསྡད་ཀྱི་ཡོད་རེད་བ་གཉིས་པ་དེ་ལ། སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཞུགས་སྒར་ཡིན་དུས་དེའི་ཅིག་ཡང་ཕེབས་བསྡད་ཀྱི་ཡོད་རེད་བ། འདི་འདྲའི་ཅིག་གི་ཅིག་ག་རེ་ཞུ་དགོས་རེད་ད་ཅིག་གནས་ཆེན་འདི་འདྲའི་ལ་རོ། ང་རང་ཚོ་གི་བོད་བོད་པའི་གི་ཞུ་གཏུག་བྱེད་ཡག་འདི་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་འདུག་ཞུ་ཡག་ཡིན།
གཞན་ཡང་བོད་དེ་རྒྱ་ནག་གཞུང་གིས་བཙན་བཟུང་བྱས་ཏེ་ཉམ་ཐག་པ་ལྟ་བུ་ཞིག་ཏུ་གྱུར་ཡོད་ཀྱང་ཕྱོགས་གཞན་ཞིག་ནི། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དང་རླབས་ཆེན་གྱི་མཛད་འཕྲིན། རྒྱ་གར་གཞུང་དམངས་གཉིས་ཀྱི་རྒྱབ་སྐྱོར་ལ་བརྟེན་ནས་བོད་མི་བྱིངས་རྣམས་མཉམ་གནས་བྱ་ཡུལ་གྱི་གཞིས་ཆགས་དང་དགོན་སྡེ་ཁག་སློབ་གྲྭ་སོགས་གསར་འཛུགས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་དང་ངོ་བོ་བཅས་པར་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་གནང་མུས་ཡིན་པ་མ་ཟད་མགོན་པོ་གང་ཉིད་མཆོག་གིས་རྒྱ་གར་གྱི་གནའ་བོའི་རིག་གཞུང་བསྐྱར་གསོའི་མཛད་འགན་བཞེས་པའི་རྗེས་འབྲས་སུ་རིག་གཞུང་དེ་ལ་ཆོས་དད་ཡོད་མེད་ལ་མ་ལྟོས་པར་འཇིག་རྟེན་ཡོངས་ཁྱབ་ལ་བདེ་སྐྱིད་ཀྱི་ཚེ་སྲོག་གསར་པ་སྦྱིན་ཐུབ་པའི་ནུས་པ་ཡོད་པ་གོ་ལ་ཁྱོན་ཡོངས་ལ་གསལ་སྟོན་གནང་ཡོད། གཞི་རྩའི་ཆ་ནས་བཙན་བྱོལ་བོད་མི་ལྟ་བུ་མཚོན་ན་རྒྱ་གར་འཕགས་པའི་ཡུལ་འདིར་རང་གི་ཕ་ཡུལ་གཉིས་པ་ལྟ་བུ་ངོས་འཛིན་བྱེད་བཞིན་ཡོད། རྒྱ་གར་གྱི་ཆབ་སྲིད་པ་དང་གནད་ཡོད་མི་སྣ་མང་དག་ཅིག་གིས་བོད་མིའི་རང་དབང་འཐབ་རྩོད་ཐོག་ལའང་རྒྱབ་སྐྱོར་ཧ་ཅང་ཆེན་པོ་གནང་མུས་ཡིན་པ་མ་ཟད་བོད་ཀྱི་རང་དབང་ནི་རྒྱ་གར་གྱི་བདེ་འཇགས་དང་འབྲེལ་བ་ཡོད་པའི་གནད་དོན་ཡིན་ཞེས་ཕར་ཚུར་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ནད་ཡམས་ཀྱི་མཚན་མོ་ཞེས་པ་འདི་ཡིན་ཞིང་ནོ་བེལ་རྩོམ་ཡིག་གི་བྱ་དགའ་ཐོབ་མྱོང་ཡོད་པའི་ཐུར་ཁེ་ཡི་རྩོམ་པ་པོ་ཨོ་ཧན་ཕ་མུག་གི་གསར་དུ་ཐོན་པའི་སྐད་གཙང་རྫུན་ཞིག་རེད་ལ། རྒྱ་ཡིག་གི་ཡིག་སྒྱུར་འདི་ཕྱི་ལོ་ཉིས་སྟོང་ཉེར་རྩ་གཉིས་ལོར་པར་སྐྲུན་བྱས་ཡོད་གུས་མོས་ངོ་སྤྲོད་བྱས་པའི་གི་རྩོམ་ནང་འདི་འདྲ་བྲིས་ཡོད་པ་སྟེ། གུས་མོས་ཉེ་ཆར་ཕ་མུ་ཁ་ཡི་བརྩམས་སྒྲུང་གསར་ཤོས་ནད་ཡམས་ཀྱི་མཚན་མོ་ཞེས་པ་འདི་ཀློག་ཚར་ཙམ་ཡིན། ཀློག་གིན་ཀློག་གིན་ཧ་ལས་ཧང་སང་དགོས་པ་ཡོང་གི་ཡོད་པ་སྟེ། གང་ཡིན་ཞེ་ན་ཕ་མུ་ཁ་གིས་བྲིས་པ་འདི་བཙན་རྒྱལ་ཐུར་ཁེ་ཡི་ཁོངས་སུ་གཏོགས་པའི་གི་མཚོ་གླིང་ཞིག་ཡིན་པ་དང། ནད་ཡམས་ཀྱིས་མནར་གཅོད་ཚད་མེད་གཏོང་བའི་གི་རྗེས་སུ་བསམ་ཡུལ་ལས་འདས་པར་རང་བཙན་ཐོབ་ཡོད། འོན་ཀྱང་མི་ནི་གླིང་ཕྲན་འདི་ནི་རྟོག་བཟོ་བྱས་པའི་གི་ས་བབ་ཅིག་ཡིན་རུང་དེ་ལྟ་བུ་ཡི་མངོན་སུམ་ཞིག་བྲིས་འདུག་པས་ཐ་ན་རྩོམ་པ་པོ་རང་ཉིད་ཀྱང་རྟག་ཏུ་དེ་ཡི་ནང་ཐོན་པ་དང་རྫུན་མ་ཡིན་པ་འདྲ་པོ་དང་བདེན་པ་ཡིན་པ་འདྲ་པོ་ཡོད་ཡིན་ན་ཡང་ཁབ་ཁ་གི་ཁུངས་མེད་ལུང་མེད་ཀྱི་རང་བཞིན་གྱིས་ཁེངས་པའི་གི་མཁར་རྫོང་ཞེས་པའི་དེབ་ཀྱི་ནང་བཞིན་མ་རེད། ནད་ཡམས་སྣ་ཚོགས་ཡོད་པའི་གི་ཁོངས་སུ་ཆབ་སྲིད་ནད་ཡམས་ཀྱི་བདེན་པའི་གནས་ཚུལ་ཚུད་ཡོད། དོན་དངོས་ཀྱི་ཐོག་ཕ་མུག་གི་ནང་བཞིན་གྱི་སྟོབས་ཤུགས་ཆེ་བའི་གི་རྩོམ་པ་པོ་དེ་འདྲ་དགོས་མཁོ་ཡོད་པ་འདི་ལོ་རྒྱུས་དཔྱད་བརྗོད་བྱས་པ་ཙམ་ཞིག་མ་ཡིན་པར་ད་དུང་རྩོམ་རིག་གི་སྟོབས་ཤུགས་ལ་བརྟེན་ནས

སྨན་དང་སྨན་བཅོས་མི་འདང་བའི་གི་གདུག་རྩུབ་ཀྱི་དངོས་ཡོད་གནས་སྟངས་དེ་ཡིས་འཇིགས་སྐུལ་གྱི་ནང་གནས་ཡོད། ང་ཚོས་ག་དུས་ཨེན་དགུ་བཅུ་གོ་ལྔ་ཁ་རས་གོན་རྒྱུ་དང་དུག་སེལ་གྱི་རིགས་གཏོར་རྒྱུ་མཇུག་བསྒྲིལ་གྱི་ཡོད་མེད་ངས་ཤེས་ཀྱི་མི་འདུག་ནད་ཡམས་འདི་ཉིན་ཞིག་མཇུག་བསྒྲིལ་རྒྱུ་ཡིན་པ་ལོས་ཡིན། འོན་ཀྱང་ང་ཚོ་ཡི་འཇིག་རྟེན་འདིའི་ད་ལྟ་དང་སྔོན་མ་བསྡུར་ཐབས་མེད་པ་ཞིག་ཆགས་ནས་ཉིན་རེ་བཞིན་གཡང་ས་ལྷུང་བཞིན་འདུག་ང་ཚོ་ལ་ཡིད་སྐྱོ་བའི་གི་ངང་ནས་ཕམ་ཉེས་ཤོར་བ་འདི་ཧ་ཅང་མང་པོ་ཡིན་པས། གུན་གསབ་གང་རུང་ཞིག་གིས་ཀྱང་ཚེ་ལས་འདས་ཟིན་པའི་གི་ཕྱི་མོ་ཚུར་ལོག་ཡོང་ཐབས་མེད་པ་རེད། ལན་བཤད་ཞུ་དགོས་པ་ཞིག་ལ་ཟླ་བ་དང་པོ་ཡི་ཚེས་དྲུག་གི་ཉིན Himal South Asia ཞེས་པའི་དུས་དེབ་ནས་ལྷོ་ཨེ་ཤེ་ཡ་གི་ཕྱི་ལོ་ཉིས་སྟོང་ཉེར་རྩ་གཉིས་ལོ་ཡི་ནང་གང་ལ་ལྟ་ཀློག་བྱས་ཡོད་ཅེས་འགོ་བརྗོད་དུ་བྱས་ཏེ། གདན་ཞུ་བྱས་པའི་གི་ལྷོ་ཨེ་ཤེ་ཡ་ཡི་རྩོམ་པ་པོ་དང་སྙན་ངག་པ། ལོ་ཙཱ་བ། གསར་འགོད་པ་བཅས་ནས་འདས་པའི་གི་ལོ་གཅིག་གི་རིང་གི་དེབ་ཀྱི་མིང་གཞུང་ངོ་སྤྲོད་ཞུས་པ་ཁག་བཏོན་ཡོད་པས། འདི་ཡི་ནང་གུས་མོས་ངོ་སྤྲོད་ཞུས་པའི་དེབ་ལྔ་ཡི་ནང་གི་དེབ་གཉིས་ཚུད་ཡོད་ཅིང། དེབ་གཅིག་ནི། སྤྲིན་དཀར་གྱི་ལམ་བུ་ཞེས་པ་འདི་ཡིན་པ་དང། ཨ་རིའི་མི་སེར་ཡིན་པའི་ཨི་ཊ་ལི་ཡི་བླ་མ་ཨ་ན་ག་རི་ཀ་གོ་བིན་དཱ་གི་བརྩམས་དེབ་རེད། རྒྱ་ཡིག་གི་བསྒྱུར་ཡིག་འདི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་གི་ལོར་ཐའེ་ཝན་གྱི་ནང་དུ་པར་སྐྲུན་ཞུས་ཡོད། གུས་མོས་ངོ་སྤྲོད་ཞུས་པའི་རྩོམ་གྱི་ནང་དེ་འདྲ་བྲིས་ཡོད་པ་སྟེ། གོ་བིན་དཱ་ལ་མ་ཡུས་ཐ་དཱ་ཧྥ་ནུས་ནི་གོ 达米格文达于 1948 年去往西藏西部阿里， 抄近了神山冈仁波切及圣湖玛旁雍错， 并去往多座古老的佛教寺院临摹、 拍摄壁画、 佛像等， 给世界留下了如今已经消失的宝贵资料。

འདི་ལྟར་གུས་མོས་གནས་རིར་ཉིན་སྲང་གི་ནང་གངས་སྐོར་རྒྱག་པའི་ཀྱི་རིང། རིགས་རུས་གཅིག་པ་ཡིན་པའི་ཀྱི་བོད་མི་མང་པོ་དང་མཉམ་དུ་བསྐྱོད་ནས་ལོ་ངོ་ཁྲི་སྟོང་མང་པོ་ཡི་རིང་མཚམས་ཆད་མྱོང་མེད་རུང། འཇིག་རྟེན་གྱི་བྱ་བ་ཕྱིར་ལོག་རྒྱག་པའི་ཀྱི་ད་ལྟ་ཡི་དུས་ཚོད་ཀྱི་ནང་ཐེངས་མང་པོ་མཚམས་ཆད་བཅུག་པ་དང་ཡིན་ན་ཡང་བཙན་གནོན་གྱི་ཧུར་གནོན་དེ་གྱིས

བླ་མ་གོ་ཝིན་ཏཱ་ནས་དེབ་འདི་ནི་གནས་མཇལ་དུ་སྐྱོད་པའི་གི་སྙན་ཐོ་ཞིག་ཡིན་པར་བརྗོད་འདུག་ལ། ཡང་ཁོང་གིས་མ་འོངས་སྔོན་མཐོང་གི་རང་བཞིན་ངང་གསུངས་པར། འདི་རུ་ལྟ་སྐོར་དུ་བསྐྱོད་ཐུབ་པ་མ་ཟད་ད་དུང་ཆ་ཚང་བའི་སྒྱུ་རྩལ་གྱི་བརྩམས་ཆོས་དེ་ཚོ་ཚིག་ཐོར་བཀོད་ཐུབ་མཁན་ང་ཚོ་ཕལ་ཆེར་དུ་ཁག་མཐའ་མ་དེ་ཡིན་སྲིད་གི་རེད། ཡང་ཉིན་ཞིག་ང་ཚོས་པར་བཤུ་དང་འདྲ་སྐུར་ལེན་པ་ཁོ་ན་མཐའ་མར་ཁོ་ཚོར་ལྷག་པའི་ཅ་ལག་གཅིག་པུ་དེ་རེད་ཅེས་བརྗོད་འདུག་དོན་དངོས་ཀྱི་ཐོག་གུས་མོས་བོད་ཀྱི་ནུབ་ངོས་ཀྱི་འཁོར་ཆགས་དགོན་དང་མཐོ་ལྡིང་དགོན་སོགས་དགོན་པ་མང་པོ་ནས་དངོས་སུ་མཐོང་བའི་གྱི་གྱང་རིས་དང་རྗེས་ཤུལ་ཚང་མ་ནི་ལོ་རབས་ལྔ་བཅུ་ཡི་ནང་བོད་དུ་ཡོང་མཁན་རྒྱ་ནག་དམར་ཤོག་གུང་གིས་འཁྱེར་ཡོང་བའི་ཀྱི་གསར་བརྗེ་ཡི་ལས་འགུལ་རེ་རེ་གྱི་ནང་གཏོར་བཤིག་སོང་ཡོད་པས། འདི་ནི་གོད་ཆག་ཚབས་ཆེན་འདི་ཡི་ཁྲོད་ཀྱི་དཔང་པོ་ཞིག་རེད་ལ་སེམས་གཤོག་དགོས་པ་ཞིག་ཡོང་གི་འདུག་གུས་མོ་དང་དེ་བཞིན་དེ་ལས་མང་བའི་ཀྱི་བོད་མི་ཡི་ངོས་ནས་བསྒུགས་ན་བླ་མ་གོ་ཝིན་ཏཱ་ལགས་ཀྱིས་ཚིག་ཐོ་བཀོད་པ་འདིས་ཏག་ཏག་བོད་ཀྱི་དགའ་ཚལ་རི་རྒྱུད་མེད་པར་གྱུར་ཟིན་པའི་གི་ཁོངས་གཏོགས་ཤིག་རེད་ཟེར་འོད་གསལ་ལགས་ཀྱིས་རྩོམ་ཡིག་གི་ནང་དེ་འདྲ་བཀོད་ཡོད་པ་རེད། ཉན་མཁན་རྣམ་པ་ཚོ་ད་རེས་ཀྱི་འོད་གསལ་ལགས་ཀྱི་རྩོམ་ཡིག་གི་ལེ་ཚན་དེ་འུ་མཚམས་དེ་ལ་བཞག་རྒྱུ་ཡིན། གོང་ཞུས་རྩོམ་ཡིག་བོད་བསྒྱུར་བྱེད་མཁན་སྒྲོལ་དཀར་ལགས་དང་སྙན་སྒྲོན་གུས་མོ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།